ྋགོང་ས་མཆོག་ནས་དུས་འཁོར་དབང་ཆེན་ཞུས་ཏེ་ཁྱེར་དགོས་ཡས་དེ་སེམས་བཟང་པོ་བྱེད་ཡས་དེ་རེད་ཅེས་ལམ་སྟོན་བསྩལ་གནང་སོང། གནས་མཆོག་རྡོ་རྗེ་གདན་གྱི་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་ཐེངས་སོ་བཞི་པ་དེ་དེ་རིང་ནས་ལེགས་པར་གྲུབ་ཡོད་པ་དང། དེ་རིང་ཉིན་མཐའ་མའི་བཀའ་དབང་སྐབས་མགོན་པོ་གང་ཉིད་ནས་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་རྩ་བ་ཤེས་རབ་ཀྱི་ཚིག་འགྲེལ་གནང་པ་དང་སྦྲགས་ཆོས་ཞུ་བ་ཚོས་ད་རེས་ཀྱི་དུས་འཁོར་དབང་ཆེན་ཞུས་ནས་ཁྱེར་དགོས་རྒྱུ་དེ་རྒྱུན་དུ་ནས་སེམས་བཟང་པོ་བྱེད་རྒྱུ་དེ་རེད་ཅེས་བཀའ་སྩལ་གནང་སོང། དེ་ཡང་དེ་རིང་གི་ཆོས་འབྲེལ་གྱི་ཉིན་མཐའ་མ་དེའི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་ཁྲི་རིན་པོ་ཆེར་ཞབས་སོར་འཁོད་བསྟུན། ཐོག་མར། པཱ་ལིའི་སྐད་ཀྱི་ཐོག་ནས་ཤེས་རབ་སྙིང་པོ་གསུང་འདོན་གནང་པས་མ་ཟད། ད་རེས་ཐེངས་དང་པོར། Spanish། ཆོས་ཞུ་བ་ཁག་ཅིག་ནས་ཡུལ་དེའི་སྐད་ཀྱི་ཐོག་ནས།

འགྲོ་བ་སེམས་ཅན་ཀུན་ལ་ཕན་བདེ་སྒྲུབ་ཐབས་ཀྱི་དམིགས་ཡུལ་གཅིག་གྱུར་ཡིན་ན་ཡང་ནང་པ་སངས་རྒྱས་པའི་ཆོས་དེ་ལྟ་གྲུབ་ཀྱི་ཐོག་ནས་མི་འདྲ་བ་གསུང་གི་ཡོད་རེད་ཅེས་བཀའ་བསྩལ་གནང་སོང།
ཨ་ཏི་ངས་ནམ་རྒྱུན་རྟག་པར་ད་སྟོན་པ་དེ་ཡ་གི་ཨ་ནི། སྟོན་པའི་བཀའ་དྲིན་དྲན་པའི་སྒོ་ནས་ཨ་ནི། ཕྱག་འཚལ་བ་ཟེར་ཡག་གི་རྩ་བ་ཤེས་རབ་ཀྱི་ཨ་ནི། རབ་བྱེད་ཉེར་བདུན་པའི་མཇུག་དེར་གསུངས་བཞག་ཡག་དེ། དོན་དག་འདི་ནི། གང་གིས་ཐུགས་བརྩེས་ཉེར་བཟུང་ནས། ད་འདི་ནི་འཛམ་བུ་གླིང་འདིའི་སྒང་གི། ད་ད་སྟོན་པ་མང་པོ་ཡོད་པ་དེ་ཚང་མ་ལོག། པའི་ག་ཐུག་ད་སྐྱེ་འགྲོ་སེམས་ཅན་ལ་ཡ། ཕན་བདེ་སྒྲུབ་ཡག་གི་དོན་དག་ལ་གསུངས་པ་གཅིག་པ་རེད་ཤག། Jesus Christ ཆ་བཞག་ན་རེད།

ད་ཁྱད་པར་འདི་ལྟ་བ་ཐམས་ཅད་སྤང་བའི་ཕྱིར། ད་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ནི། དེ་བྱས་ནས་སྡུག་བསྔལ་སེལ་ཡག་ཟེར་ཡག་འདི་སྡུག་བསྔལ་གྱི་རྒྱུ། བ་ཞིབ་འཇུག་བྱས་ནས། སྡུག་བསྔལ་གྱི་རྒྱུ། ད་གཞན་ལ་གནོད་པ་བྱེད་ཡག་གཞན་ལ་འཚེ་བ་བྱེད་ཡག། དེ་ཚོ་ད་ཆོས་ལུགས་ཚང་མ་ལོག་གིས། གཞན་ལ་འཚེ་བ་བྱེད་རྒྱུ་ཡོད་མ་རེད། དཔེར་ན་འཇིག་རྟེན་བཀོད་པ་པོ་འདོད་མཁན་གྱི་ཆོས་བརྒྱུད་ཀྱིས་འཛམ་བུ་གླིང་འདིའི་སྒང་གི་མི་ཡོངས་རྫོགས་ལོག། དཀོན་མཆོག་གཅིག་གི་ད་སྲས་ལྟ་བུ་རེད། ཟེར་དེ་འདྲ་ཡིན་དུས། དེ་འདྲ་གི་ད། གཅིག་གི་ལྟ་གྲུབ་ཀྱི་ཐོག་ནས་གཅིག་གི་བྱམས་བརྩེ་སྒོམ་ཡག་བཟོད་པ་སྒོམ་ཡག། ཨེ་ནི་ཆོག་ཤེས་བྱ་དེའི་སྐོར་གནད་འགག་ཆེན་པོ་རེད་ཤག་ང་ཚོ་མིའི་སྤྱི་ཚོགས་ནང་ལོགས་ལ་ང་ཚོ་མི་མང་པོ་ཅིག་གིས་ད་སྡུག་རུག་རུག་བྱས་ནས་འཚོ་བསྡད་ཀྱི་ཡོད་རེད་ཨེ་ནི་སོ་སོ་གཅིག་པོ་གི་ཟབ་རྒྱག་བཅོས་གསུམ་བྱས་ནས་དེ་འདྲ་ཕྱིན་པ་ཡིན་ན་མ་བསྡད་ཤི་ཏུ་བ་དབུལ་ཕོངས་མང་པོ་ཞེ་པོ་ཕར་ཚད་ཡོད་ཀྱི་ཡོད་ཀྱི་ལ་སོ་ཀྱི་སོ་སོ་ཞེ་པོ་ཅིག་གིས་བོད་སོག་རྒྱ་ཆོས་གསུམ་བྱས་ནས་འདུག་ཟེར་བ་ཡིན་ན། ཅིག་ཡ་རབས་ཀྱི་ཐོག་ནས་ལྟོས་མ་བསྡད་བཟོ་བྱོས། ད་བར་སངས་རྒྱས་པའི་ཆོས་འདི་ལྟ་གྲུབ་ཀྱི་ཐོག་ནས་མི་འདྲ་ཡོད་བསྡད་པ་ལྟ་དེ་གསུང་གི་ཡོད་རེད། ད་དེ་འདྲ་ཡིན་དུས་ཙང་ནས་ད་ལྟ་བ་ཐམས་ཅད་སྤང་བའི་ཕྱིར་ཟེར་གི། ནི་ཕྱིན་ཅི་ལོག་གི་ལྟ་བ་ཕྱིན་ཅི་ལོག་གི་ལྟ་བ་དེའི་དེ་སྤོང་ཡག་གི་ལྟ་བ་དེ་ག་འདྲ་ཞིག་རེད་ཟེར་ལབ་ན། ཡ་གི་རྩ་བ་ཤེས་རབ་ཀྱི་མཆོད་བརྗོད་ལ་ཡང་གང་གིས་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་པ་ཆད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མིན་དོན་གཅིག་མིན་སྤྲོས་པ་ཉེར་ཞི་ཞི་བསྟན་པ་རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི་དམ་པ་དེ་ལ་ཕྱག་འཚལ་ལོ་ཟེར་ནས་སྨྲ་བ་གསུངས་པ་ཡང་འདི་ཡིན་པ་རེད། མགོན་པོ་གང་ཉིད་ནས་ད་དུང། ནང་པ་སངས་རྒྱས་པའི་ཆོས་དེ། ད་ལྟའི་དུས་རབས་ཀྱི་དངོས་ཡོད་གནས་སྟངས་དང་མཐུན་པའི་ཆོས་ཤིག་ཡིན་སྟབས། ད་རེས་ཀྱི་དུས་འཁོར་དབང་ཆེན་དེར། རིག་གཞུང་དང་གོམས་གཤིས་མི་འདྲ་བའི་འཛམ་བུ་གླིང་ཡུལ་གྲུ་འདྲ་མིན་ནས། དོན་གཉེར་ཆེན་པོས་ཆོས་ཞུ་བ་མང་པོ་ཞིག་ཕེབས་ཡོད་པ་དང། ལྷག་པར་རྒྱ་ནག་གིས་གཙོས་པའི་འཇའ་པན་དང། ཀོ་རི་ཡ། ཝེད་ནམ་ལ་སོགས་པའི་ལོ་རྒྱུས་ཀྱི་ཐོག་ནས་ནང་པ་སངས་རྒྱས་པའི་ཆོས་ཉམས་བཞེས་གནང་མཁན་དང། དེ་བཞིན་བོད་ཀྱི་ནང་ཆོས་ཉམས་ལེན་བྱེད་མཁན་གྱི་བལ་ཡུལ་དང། འབྲུག་གིས་གཙོས་པའི་རྒྱ་གར་གྱི་ཧི་མ་ལ་ཡའི་ཆོས་ཞུ་བ་དང། བོད་མི་བཅས། ཆོས་ཞུ་བ་ཡོངས་ནས་ད་རེས་ཀྱི་དུས་འཁོར་དབང་ཆེན་འདི་བརྒྱུད་སེམས་བཟང་པོ་བྱེད་ཡག་དེ་འཁྱེར་རྒྱུ་ཡོད་པ་ཞིག་གནང་དགོས་པའི་ལམ་སྟོན་ཡང་བཀའ་དྲིན་བསྩལ་གནང་སོང།
ཟེར་དེ་འདྲ་ཡིན་དུས་ཙང་ནས་ད། གང་ལྟར་ད་དུས་འཁོར་དབང་ཆེན་དེ་ཞུས་ནས་ང་ཚོ་ད་ཅིག་དུས་འཁོར་དབང་ཆེན་ཞུས་པ་ཡིན་ཟེར་འཁྱེར་ཡག་ཅིག་དགོས་རེད། དེ་ལྟར་ཡིན་ན་དུས་འཁོར་དབང་ཆེན་ཞུས་ནས་འཁྱེར་ཡག་ག་རེ་དགོས་རེད་ལབ་ན་བསམ་པ་བཟང་པོ་བྱ།

མི་ཚེ་འདི་ཉོན་མོངས་པའི་གཞན་དབང་དུ་མི་འགྲོ་བ་ཅིག་བྱེད་ཀྱི་ཡིན་ན། སོ་སོ་མི་ཚེ་འདི་ཡ་རབས་ཅིག་དང། སོ་སོ་དང་འབྲེལ་བ་ཡོད་བསྡད་པའི་མི་ཚོ་ལ་ཡང། ཕན་པ་ཡོང་བསྡད་མཁན་ཅིག་མ་གཏོགས་གནོད་པ་མི་སྐྱེལ་མཁན་ཅིག་ཡོང་བསྡད་ཀྱི་རེད་པ། ད་དེ་འདྲའི་ཅིག་ད་ད་རེས་ང་ཚོ་དེ་དུས་འཁོར་དབང་ཆེན་ལ་འདུས་ནས། ད་ད་དེ་འདྲ་ཅིག་བྱེད་ཀྱི་ཡིན་བསམ་པ་ཅིག་ཚང་མས།

གཞི་རྩའི་དེ་རིང་དུས་འཁོར་དབང་ཆེན་གྱི་ཉིན་མཐའ་མ་དེའི་ཐོག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། དབང་གོང་མ་གོང་ཆེན་དང་རྡོ་རྗེ་སློབ་དཔོན་གྱི་བདག་པོ་ཆེན་པོའི་དབང་བཅས་བཀའ་དྲིན་སྩལ་གནང་མཛད་དེ། སྐབས་སོ་བཞི་པའི་དུས་འཁོར་དབང་ཆེན་དངོས་གཞི་དེ་རིང་ནས་ལེགས་པར་མཇུག་སྒྲིལ་བྱུང་ཡོད་ན་ཡང། སང་ཉིན་ད་དུང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། ཆོས་ཞུ་བ་ཚོར་སྤྱན་རས་གཟིགས་ངན་སོང་ཀུན་སྒྲོལ་གྱི་རྗེས་གནང་བཀའ་དྲིན་སྩལ་གནང་གི་ཡོད་པ་མ་ཟད། མགོན་པོ་གང་ཉིད་ལ